ད་རེས་ན་པ་ཆེ་གི་ང་ལུ་མི་གི་རྟ་གེ་སེང་ལན་ང་མི་འོ་མི་ཤི། ང་གི་ཆེ་རྟ་གེ་སེང་ཆེ་འོ་མི་ཤི་ཆེ་ཡང་ཆི་པ་ནི་ཡ་ནག་ཚལ་ན་ལུ་འོང་ཡང་ཆི་པ་ནུ་ད་ཆི་ཁ་ལུ་རི་གལ་ཕ་འོང། དེ་ར་བི་ཚུ་ཚུ་རུ་ནམ་ཆུ་རུ་ར་བེ་རུ་དི་སུ་མེ་གི་ཉི་མ་བེ་རུ་ཡང་ཆི་པ་འཁྲུ་བ་ཧ་སག་དི་བེ་རུ་ར་ཆེ་དི་སུ་མེ་གི་ཡ་ད་མ་ལམ་དག་དི་འཇོ་དི་བེ་འོང།

ང་ལྕེ་ད་ཅི་ཁ་དི་ད་རེ་ན་བ་ང་ལྕེ་ར་གི། སྨན་ཟའོ་ད་ལུ་ང་ལྕེ་གི་སྨན་ག་དི་ཟན་ན་མ་ཤི་བ་ལུ་རེ་ཚ་སྐབས་ཚུ་ན་མ་སམ་མེ་གི་མི་ཏོ་སུ་ལྕབ་ན་དུས་ཚུ་མེ་གི་ན་མ་སམ་མེ་གི་མི་ཏོ་ཁ་ལུ་ན་མ་སམ་མེ་འབྲུ་སི་སི་གི་ཉན་ཁ་བག་དུས་ཧོམ་ད་ལུ་ང་ལྕེ་གི་ག་ཅི་ཟའོ་མོ།

གླུ་གཞས་ཀྱི་ལས་རིམ་གཅིག་ཕུད་བདེ་སྐྱིད་པའི་མཇུག་བསྡུ་ནི་ཨིན། མཇུག་གི་གླུ་གཞས་དེ་སྙན་གསན་བཀའ་དྲིན་བསྐྱང་གནང།

བྷམ་མོ་པིན་ཆ་དུས་ཚོད་ག་ཐེ་ག་ཐེ་ཡོད་ག་དུས་ཚོད་ག་ར་ཀན་ཆོ་ཆ་ར་གི་ཆ་ལོས་ཡོད། འདི་བཟོས་མེད་ངེ་གི་ཨ་ཡི་ཨ་ཕ་ལུ་དོ་དོ་སུན་སུའི་ལོ་གེ་འགེ་ཧ་སི་དེ་ར་བེ་ཙུ་ཙུ་རུ་ཁོང་ཁ་ལབ་སུབ་ལམ་འཇོ་སུབ་ཁུ་ཆ་བག་དི་འཇོ་སུབ། འདི་བཟོས་མེད་གི་ན་མ་སེ་མེད་གི་ལས་ཞོམ་ཆུ་ལུ་ཏན་དི་བེ་ཡུ་དི་ལེ་དགུ་དི་ལེ་ཁྲབ་ཀན་ཆོ་ཆ་ར་གི་ཆི་ལ་བོམ་ན་སེ་ཤུ་ནི། དོ་རུ་ར། འདི་ལྟར་དུས་འདི་བས་ངེད་ཀྱི་ཨམ་གཙུག་འདི། དེ་ལས་ངེད་ཀྱི་ཨ་ལུག་འདི་ཚོས་མནའ་མ་སོན་པའི་ལས་གཞོམ་གཅིག་གི་ལག་ལེན་ཐབས་འདི་པའི་ཡུལ། འདི་ཚོའི་ཁ་ར་གནམ་ས་འབྲིང་འདི་བས་སྐྱོན་བརྗོད་ཆ་རེ་ཀུམ་འདི་ལུང་འོག་སུབ་འོང་དང་སྟོབས་ཁོང་ཀ་ར་ལ་ན། འདི་ལྟར་དུས་འདི་བས་ངེད་ཀྱི་ཨ་ཞལ་ཨ་ཁུ་ཨ་མྱེས་འདི་ཚོས་ག་ར་ག་དེ་བས་ལག་ལེན་ཐབས་འདི་ག་འདི་ཚོའི་གི་གོ་ལས་ཁོང་ཀ་ར་ལོ་ཆིག་ལ་བོམ་ནག་སེར་ཤོ་ནི། འདི་གི་དོན་ལུགས་ང་ཁོང་གི་དོན་ལུགས་འདི་སུ་མེད་གི་མིས་གཟུམ་བྱས་པའི་ཁོང་གི་གདོང་ཁ་ལུ་སྟེ་འདི་བས་འདི་མིག་གི་སྟེང་འདའ་འདི་བས་ཁོང་ལ་ལན་ཐབས་འདི་འཇོ་སུབ་འོང་ད་སྟོབས་ཁོང་ག་རང་ན་འདི་མལ་ལམ་ཡུལ་ཤུ་གི་ཚེ་འདའ་ཤུ་ནི་ཨ་མེན། ད་རེ་ཏོ་རུ་ར་ང་ཅེ་མིག་འདི་ཚུལ་གི་སྐྱོན་ཆོས་ཁུམ་འདི་ལུ་ང་ཅེ་འོམ་ད་ཐུན་འདི་བས་ང་ཅེ་ཚུལ་ག་ར་དེབ་གི་ཀོ་ལེ་བས་ཧོང་གོ་སི་ལ་བི་ལུ་ཇུ་ང་གི་ལོག་ཅི་ལོག་ཅི་ར་ཆེ་ག་ར་ལུ་ཤུ་ནི་ཨི་ད་མ་ར་ང་ཅེ་ཚུལ་གི་དགེ་བཤེས་ར་བེ་རུ་འདི་ཟུ་མེད་གི་ཨ་ཉིམ་ར་བེ་རུ་ར

འདི་ཨིན་ཀིན་ཅོ་ཡེ་ཤུ་མ་ཤི་ཀ་ང་ཅེ་ད་ཆ་དེ་ར་ད་པུ་ར་ཤུག་དེ་ཡོད་ཧེ་སེ་ལ་བི་ལུ་ཇོ་ང་ཅེ་སུ་ཁ་ར་གི་ཧ་ཀོ་དེ་བེ་ཡུ་ག་ཏེ་བེ་ངི་གི་སེམས་ཁ་ལེ་ལ་བེ་དེ་ཡོད་པུ་ཀིན་ཅོ་གི་དི་སུ་མེ་ང་ལུ་ག་ཏེ་བེ་གྲུ་བ་ལ་ཅམ་ནི་དོ་ཏོ་སུན་སེ་ཆེ་ལུ་ཆུ་ཤེག་དེ་འཇོག་ད་ལུ་ངི་གི་མི་ཏོ་ཁ་ལེ་ར་མི་ཆུ་ཐེན་དེ་བེ

ཉིན་གཅིག་གི་ཚེ་ང་འདི་ཚོ་མེད་གི་ལོ་གན་བེ་གོ་ནུའུ་དེ་བེ་ནོ་སམ་ཏང་དེ་དེབ་ད་ལོ། ལེ་ལ་ང་ཕ་ན་ན་ཟུས་དེ་ཨ་ནེ་བེ་བེ་གོ་ནུའུ་དེ་གི་བེ། ལ་ལེན་ཐབ་དེ་ཇོ་ཇོ་གོ་བེ་ནུའུ་དེ་བེ་ནོ་སམ་ཏང་དེ་བེ་ཕ་ན་ན་ཟུས་སུས། ཟུས་ད་ལོ། ངའི་སེམས་ཀི་ན་ན་ལོ་མེ་ཆོས་བེ་མི་ཏུབ་མ་རེད། ཆོས་འདི་ཚོ་མེ་མ་པ་ལེར་བེ་མི་ཏུབ་སེ། ད་ཁེན་ཆོས་གི་དམ་པེ་དམ་པེ་གི།